ཚ་བས་གདུང་བ་དེ། པད་མའི་མཚོ་ལ་འཇུག་པ་ནང་བཞིན་ནི་དགའ་སྟེ་དགའ་བཞིན་སྤྲོ་བཞིན་པའི་སྒོ་ནས་དམྱལ་བ་མནར་མེད་ནང་ལ་འགྲོ་བྱས་ནས་སེམས་ཅན་གྱི་དོན་བྱེད་པ། དེ་ལ་ཕན་བཏགས་ལན་ལོན་འགྱུར་བས་ན། དེ་བས་དེ་དག་གནོད་ཆེན་བྱེད་ན་ཡང་ཟེར་དེ་བས་དེ་དག་ཚུར་རང་ལ་གནོད་པ་ཆེན་པོ་སེམས་ཅན་གྱི་ཁ་ཡོང་གི་ཡོད་ན་ཡང་ཐམས་ཅད་ནི་བཟང་དགུ་ཞིག་ཏུ་སྤྱོད་བྱས་ནས་བཟང་པོ།

སོ་སོའི་ཇོ་བོ་ལ་གྱུར་པ། རང་གི་ཇོ་བོ་ལ་གྱུར་པ། རེ་ཞིག་བདག་གི་རྗེར་གྱུར་ཟེར་ཇོ་བོ་གྱུར་པ་སོ་སོའི་དཔོན་པོ་འདྲ་དེ་སོ་སོའི་བདག་པོ་འདྲ་དེ་སོ་སོའི་ཇོ་བོ་གྱུར་པ་རེད་བ། རྗེར་གྱུར་ཉིད་ཀྱང་ནི་ཟེར། གང་ཕྱིར་རང་གི་སྐུ་ལ་མི་གཟིགས་པ། སོ་སོའི་སྐུ་ལ་རྩ་བ་ནས་མི་གཟིགས་པ་བྱས་ནས། དེ་ལ་རྨོངས་པ་བདག་གིས་ཇི་ལྟར་ན་ཟེར། རང་གི་སྐུ་ལ་མ་གཟིགས་པ་བྱས་ནས་ལུས་གཏོང་བ་དེ་འདྲ་ཡིན་པ་ཡིན་ན་ཡང།

ཇི་ལྟར་ལུས་ལ་ཀུན་ནས་མེ་འབར་བ་འདོད་པ་ཀུན་གྱིས། ཡིད་བདེ་མི་འགྱུར་བ་དེ་བཞིན་སེམས་ཅན་གནོད་པ་བྱས་ན་ཡང་ཐུགས་རྗེ་ཆེ་རྣམས་དགྱེས་པའི་ཐབས་མེད་དོ། ཨའོ་དེ་འདྲ་ཡིན་ཙང་ནི། ཐུབ་པ་སངས་རྒྱས་བཅོམ་ལྡན་འདས་དེ་དག་ལ་ནི། གནོད་པ་བྱེད་ང་རང་ཚོས་གནོད་པ་བྱེད་སྙིང་འདོད་ཀྱི་མ་རེད་བ་གནོད་པ་བྱེད་པ་ཡིན་ན་སྡིག་པ་ཆེན་པོ་ཞེ་དྲག་ཡོད་རེད་བ། དེ་འདྲ་ཡིན་ཙང་ནི། དེ་དག་དགའ་བས་ཐུབ་པ་ཀུན་དགྱེས་ཤིང། ད་སེམས་ཅན་དགའ་བར་བྱས་སོང་ན་ཐུབ་པ་སངས་རྒྱས་བཅོམ་ལྡན་འདས་ཚང་མ་ཐམས་ཅད་ཐུགས་དགྱེས་འགྲོ་བ་རེད། སེམས་ཅན་ལ་གནོད་པ་བྱེད་པ་ཡིན་ན་ཐུབ་པ་སངས་རྒྱས་བཅོམ་ལྡན་འདས་ལ་གནོད་པ་བྱེད་པ་དང་གཅིག་པ་གཅིག་རྐྱང་རེད། སངས་རྒྱས་སྐུ་ལ་གནོད་པ་བྱེད་པ་དང་གཅིག་པ་གཅིག་རྐྱང་རེད། ཇི་ལྟར་ལུས་ལ་ཀུན་ནས་མེ་འབར་བ། ལུས་ཐམས་ཅད་ནས་ཀུན་ནས་མེ་འབར་བ་ཡིན་ན་ནི་ཚེ་ཇེ་མང་དུ་ཡོད་མ་རེད་བ། འདོད་པ་ག་འདྲ་ཅིག་དཔེར་ན་ཟས་སྤྲད་པ་དང། དེ་འདྲ་ག་འདྲ་ཅིག་བྱས་པ་ཡིན་ན་ཡང་འདོད་པ་ཀུན་གྱིས་ཡིད་བདེ་མི་འགྱུར་བ་ཟེར་ཡིད་ལ་བདེ་བ་རྩ་བ་ནས་མྱོང་གི་མ་རེད་བ། ཁོ་མེ་དཀྱིལ་ལ་བསྡད་དེ། དེ་ལ་ཟས་ཞིམ་པོ་སྤྲད་པ་ཡིན་ན་ཡང་ཟས་ཞིམ་པོ་གི་རོ་དེ་མྱོང་ལོང་ཡོད་མ་རེད་བ།

དེ་བས་བདག་གིས་འགྲོ་ལ་གནོད་བྱས་པས་ཐུགས་རྗེ་ཆེ་ཀུན་མི་དགྱེས་གྱུར་པ་གང། སྡིག་དེ་དེ་རིང་སོ་སོར་བཤགས་བགྱི་ཡིས་མི་དགྱེས་གང་ལགས་དེ་ཀུན་བཟོད་པར་གསོལ། རྒྱུ་མཚན་དེ་འདྲ་ཡིན་ཙང་བདག་གིས་འགྲོ་བ་ཐམས་ཅད་ལ་གནོད་པ་བྱས་པས། གནོད་པ་བྱས་པ་ཡིན་ཙང་ཐུགས་རྗེ་ཆེན་པོ་ཚང་མ་ཐམས་ཅད་ཀྱིས་ནི་ཐུགས་མི་བགྱིད་པ། ཐུགས་མི་དགྱེས་པ་དང་ཡིད་འཁྲུག་ཡས་ཀྱི་བས་ཐུགས་འཁྲུག་ཡས་ཀྱི་ལས་ཀ་མང་པོ་ཞིག་བྱས་ཚར་སོང། བྱས་ཚར་བ་ཡིན་ཙང་ངས་སྡིག་པ་མང་པོ་ཞིག་བསགས་ཚར་བས་སངས་རྒྱས་ཐམས་ཅད་ལ་གནོད་བྱས་པ་རེད། སངས་རྒྱས་ཐམས་ཅད་ལ་གནོད་བྱས་པ་ཡིན་པའི་རྒྱུ་མཚན་ག་རེ་རེད་ཟེར་ན་སེམས་ཅན་ལ་གནོད་པ་བྱས་པ་ཡིན་ཙང་སངས་རྒྱས་བཅོམ་ལྡན་འདས་ནི་ཐུགས་མི་མཉེས་པ་བཟོས་པ་རེད། ཐུགས་མི་མཉེས་པ་བཟོས་པ་ཡིན་ཙང་རང་ལ་སྡིག་པ་མང་པོ་ཅིག་བསགས་ཚར་རེད་སྡིག་པ་དེ་དེ་རིང་ནི། གཉེན་པོ་སྟོབས་བཞི་ཡི་སྒོ་ནས་ཤཱཀྱའི་ཡི་ས། བཤགས་བགྱི་ཡིས་ཨ་ནི་མི་དགྱེས་གང་ལགས་དེ་ཀུན་བཟོད་པར་གསོལ་ཟེར་སངས་རྒྱས་རྣམས་ཀྱིས་ཐུགས་མི་དགྱེས་པ་ཚང་མ་ཐམས་ཅད་ནི་བཟོད་པ་བཞེས་བྱས་ནས་ད་ནས་བཟུང་སྟེ་ཐུགས་དགྱེས་པ་གནང་རོགས་གྱིས། དེ་བཞིན་གཤེགས་རྣམས་དགྱེས་པར་བགྱི་སླད་དུ་དེང་ནས་ཉེར་སྤྲོས་རྗེས་རྟེན་དྲན་དུ་བྱས། དེ་ཅི་ཞེས་པ་ན་དེ་ནས་བགྱིས་པ་ལྕི་བའི་ལྷའི་དུས་དུས་ད་རེ་ནས་བཟང་སྟེ་དུས་ད་རེ་ནས་བཟང་སྟེ་ང་སེམས་བསྐྱེད་ལ་གནོད་པ་བྱེད་ཀྱི་མེད། དེ་ཅི་ཞེ་ན་བགྱིས་པ་ལྕི་ལྷའི་ཚེ་དེ་ནས་ཉེར་སྤྲོས་སུ་ངེས་པར་དུ་རང་གི་བརྟུལ་ཞུགས་ལ་གནས་ཀྱི་ནས་རང་གི་སྤྱོད་པ་ངན་པ་དེ་བརྟུལ་ཅིང་བརྟུལ་ཞུགས་ལ་གནས་ནས་བགྱིས་ཏེ་དྲན་དུ་བྱས། བགྱིས་ཏེ་སེམས་ཅན་ཐམས་ཅད་ཀྱི་དེ་ཡུལ་ལྟ་བུ་ཅི་ལ་བརྒྱུད་ནས་སེམས་བསྐྱེད་ཀྱི་བྲལ་ཡོད་ལྟ་བུ་ཞིག་ལ་རྗོད་བྱེད་ནི་སེམས་བསྐྱེད་ལ་ཕན་པར་འགྲོ་གི་ཡིན། མཛུབ་མོ་བཟློག་པའི་བདག་གིས་ཅི་མཚུངས་གོ། དགོས་ཀྱང་མི་བཟློག། ཇི་སྟེ་དགོས་ན་ཇི་མཛོད། མཛུབ་མོ་བཟློག་པའི་བདག་གིས་ཅི་མཚུངས་གོ། འགྲོ་བ་མང་པོ་གིས་ནི། རང་ལ། ཉེས་ཁག་གཏོང་བ་ལ་སོགས་པ་དང། རང་གི། སྐྱེ་བོ་ལ་ཞུ་བ་ལ་སོགས་པ་དང། དེ་ནས་རང་གི་སྲོག་གཅོད་པར་བྱེད་པ་ལ་སོགས་པ་དེ་ཚོ་བྱེད་པ་ཡིན་ནའང་ཕར་གནོད་ལན་གང་ཡང་མི་འཇལ་བར་བྱེད་ཀྱི་ཡིན་ཟེར། ཁོ་ལ་ནི་ལན་སློག་གི་མེད། ལན་རྩ་བ་ནས་སློག་གི་མེད། དེ་སློག་གི་མེད་ཟེར་ཙང་ཐུགས་རྗེ་ཆེན་པོ་རྣམས་ད་རེས་ནས་བཟུང་སྟེ་ང་ལ་དགྱེས་པ་མཛད་རོགས་བྱེད། འགྲོ་བ་འདི་ཀུན་ཐུགས་རྗེའི་བདག་ཅན་དེས་བདག་ཏུ་མཛད་པ་འདི་ལ་ཐེ་ཚོམ་མེད་ཟེར་འགྲོ་བ་སེམས་ཅན་ཐམས་ཅད་ཐུགས་རྗེ་ཆེན་པོ་གིས་བདག་ཏུ་བཟུང་བ་རེད།

བདག་ཉིད་དེ་ནི་སེམས་ཅན་ལ་གུས་པར་བྱེད་ཀྱི་གུས་པར་བྱེད་དགོས་པའི་རྒྱུ་མཚན་ག་རེ་རེད་ཟེར་ན། དེ་ལ་གུས་པར་མ་བྱས་ནས་གནོད་པར་བྱེད་པ་ཡིན་ན་ཐུགས་རྗེ་ཆེན་པོ་བདག་ཏུ་བཟུང་ཡོད་ཙང་སངས་རྒྱས་རྣམས་ཀྱི་ཐུགས་མི་དགྱེས་པ་རུ་འགྲོ་གི་འདུག། དེ་ཡིན་ཙང་སངས་རྒྱས་ཐམས་ཅད་ཐུགས་དགྱེས་པའི་ཆེད་དུ་ང་སེམས་ཅན་ཐམས་ཅད་ལ་གུས་ཞབས་བྱེད་པ་དང་སེམས་ཅན་ཐམས་ཅད་ཀྱི་བྲན་གཡོག་དང་སེམས་ཅན་ཐམས་ཅད་ཀྱི་ཕན་བདེ་བསྒྲུབ་ཀྱི་ཡིན། སྣ་ཚོགས་སེམས་བདག་ཏུ་མཛད་པ་འདི་ལ་ཐེ་ཚོམ་མེད། སེམས་ཅན་ངོ་བོར་མཐོང་བ་དེ་དག་ཉིད་མགོན་དེ་བདག་ཉིད་ཅི་ཕྱིར་གུས་མི་བྱེད་དེ་ཉིད་དེ་བཞིན་གཤེགས་པ་མཉེས་བྱེད་ཅིང་རང་དོན་ཡང་དག་སྒྲུབ་པའང་དེ་ཉིད་དོ་འཇིག་རྟེན་སྡུག་བསྔལ་སེལ་བའང་དེ་ཉིད་དེ། དེ་ལྟས་བདག་གིས་རྟག་ཏུ་དེ་ཉིད་བྱ། ད་དེ་འདྲ་ཡིན་ཙང་སེམས་ཅན་ཐམས་ཅད་ལ་གུས་ཞབས་བྱས་སེམས་ཅན་ཐམས་ཅད་ཀྱི་ཕན་བདེ་བསྒྲུབ་པ་ཡིན་ན་དེ་བཞིན་གཤེགས་པ་ཐམས་ཅད་ཀྱི་ཐུགས་མཉེས་ཀྱི་རེད། རང་གི་དོན་གྱི་ནང་ནས་མཆོག་ཏུ་གྱུར་པ་སངས་རྒྱས་ཀྱི་གོ་འཕང་དེ་ཡང་དེས་འགྲུབ་ཀྱི་རེད། འཇིག་རྟེན། འགྲོ་བ་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་སེལ་བ་དེ་ཡང་དེ་གིས་ཡོང་གི་རེད། རྒྱུ་མཚན་དེ་འདྲ་ཡིན་ཙང་དེ་ལ་བརྟེན་ནས་བདག་གིས་རྟག་ཏུ་ཨ་ནི་བརྟུལ་ཞུགས་དེ་ལྟ་བུ་ལ་གནས་པར་བྱེད་ཀྱི། སེམས་ཅན་ཐམས་ཅད་ཀྱི་བྲན་གཡོག་ལྟ་བུ་བྱེད། སེམས་ཅན་ཐམས་ཅད་ལ་ཕན་བདེ་ཤ་སྟག་སྒྲུབ་ན་མ་གཏོགས་སེམས་ཅན་ཐམས་ཅད་ལ་གནོད་མ་བྱེད་པ་དེ། ང་ཁས་ལེན་དམ་བཅའ་བྱེད་ཀྱི། དེ་ལྟས་བདག་གིས་རྟག་ཏུ་དེ་ཉིད་བྱ། དཔེར་ན་རྒྱལ་པོའི་མི་འགའ་ཞིག་སྐྱེ་བོ་མང་ལ་གནོད་བྱེད་ཀྱང། སྐྱེ་བོ་མིག་རྒྱང་རིང་པོ་དག་ནུས་ཀྱང་ཕྱིར་གནོད་མི་བྱེད་དེ། ཨ་དེ། དཔེར་ན་རྒྱལ་པོ་མཐུ་སྟོབས་ཆེན་པོ་ཡོད་མཁན་ཅིག་རྒྱལ་པོ་དབང་ཆེན་པོ་ཡོད་མཁན་དེ་འདྲ་ཅིག་གིས་ནི། བློ་ཆེན་པོ་ཡོད་མཁན་བསམ་བློ་ཡག་པོ་དེ་ཡིན་ན་མི་དེ་ལ་ཁ་གཏད་བཅག་གི་ཡིན་ན་ཁ་གཏད་བཅག་ཐུབ་ཀྱི་རེད། ཁ་གཏད་བཅག་ཐུབ་ཀྱི་རེད་ཡིན་ནའང་ཁོས་ཁ་གཏད་བཅག་གི་མ་རེད་ཁོས་ག་རེ་ཟེར་བ་དེ་ཉན་གྱི་རེད། ཁོས་ག་རེ་ཟེར་བ་དེ་ཉན་དགོས་ཡ་རྒྱུ་མཚན་ག་རེ་ཟེར་བ་ཟེར་ཁོ་ཡི་རྒྱབ་དེ་ན་རྒྱལ་པོ་དེ་ཡོད་རེད། རྒྱལ་པོ་དེ་ཡིན་ན་མཐུ་སྟོབས་ཆེན་པོ་ཞེ་དྲག་རེད། ཁོ་ཡི་ཕོ་ཉ་དེ་མཐུ་སྟོབས་ཆེན་པོ་མེད་པ་ཡིན་ནའང་རྒྱལ་པོ་ཁོ་རང་རང་ཡི་སྤུན། ཕུང་དུ་གཏོང་བ་སོགས་པ་སྲོལ་ཆེན་པོ་ཡོད་ཙང་རྒྱལ་པོ་དེ་ལ་སྐྲག་བྱས་ནས་རྒྱལ་པོ་གྱི་སྐུ་ཞབས་ཀྱི་ཕོ་ཉ་དེ་ཉམ་ཆུང་འདྲ་ཅིག་མ་གཏོགས་མེད་པ་ཡིན་ན་ཡང་ནུས་ཀྱང་ཕྱིར་གནོད་མི་བྱེད་དེ་ཟེར་གལ་སྲིད་ནུས་པ་ཡོད་པ་ཡིན་ན་ཕར་གནོད་པ་བྱེད་ཀྱི་མ་རེད་ཟེར་དེ་གནོད་པ་མི་བྱེད་དགོས་ག་རེ་ཟེར་ན་ཁོ་ལ་རྒྱབ་རྩ་ཆེན་པོ་ཡོད་རེད་བ་རྒྱབ་རྩ་ཆེན་པོ་ཡོད་ཙང་ཁོ་ལ་མཐོང་ཆུང་འདྲ་མི་བྱེད་བྱས་ནས་ཁ་གཏད་བཅག་པ་ཡིན་ན་ཁོ་ཡི་རྒྱབ་རྩ་དེ་ལངས་སོང་ན་རང་ལ་གནོད་པ་བྱེད་ས་རེད་རང་དེ་ནས་ཕམ་པར་བྱེད་ཀྱི་རེད་བ། དེ་ཡིས། འདི་ལྟར་དེ་གཅིག་མ་ཡིན་གྱི་རྒྱལ་པོའི་སྟོབས་ནི་དེ་ཡི་དཔུང། དེ་མི་གཅིག་གི་དེ་ནི་ནུས་ཤུགས་མ་རེད། རང་ལ་གནོད་པ་བྱེད་མཁན་ཡང་ཁྱེད་ཁོ་ཆུད་ཅིག་ཁོ་མ་རེད་ཁོ་ཡི་རྒྱབ་རྩ་མང་པོ་ཡོད་རེད། རྒྱལ་པོ་གི་སྟོབས་ཐམས་ཅད་སྒང་ག་དེ་ཡི་དཔུང་རེད་ཁོ་ཡི་རྒྱབ་རྩ་རེད། དེ་བཞིན་གནོད་བྱེད་ཉམ་ཆུང་བ་སེམས་ཅན་རང་ལ་གནོད་པ་བྱེད་མཁན་དེ་སོ་སོ་ཡི་ཕར་ཁ་གཏད་བཅག་གི་ཡིན་ན་བཅག་ཐུབ་ཡ། སོ་སོ་རང་ལ་དེ་ནི་ཚིག་ངན་སྨྲ་བ་ལ་སོགས་པ་དང། དེ་ནི་མིག་ལྟ་སྟངས་འགའ་ཡོང་བ་ལ་སོགས་པ་དང། སོ་སོ་ལ་གནོད་པ་དཔེར་ན་རང་གི་སྙན་པ་ལ་སོགས་པ་ལ་གནོད་བྱེད་པ་ལ་སོགས་པ་དང་དེ་འདྲ་ག་ཟེ་བྱེད་པ་ཡིན་ནའི། ཁོ་ལ་ཉམ་ཆུང་བྱོས་ཀྱི་མ་ཐོ་ཡོད་མ་རེད་ཁ་གཏད་བཅག་གི་ཡིན་ན་རང་གིས་བཅག་ཐུབ་ཡ་ཡོད་རེད་དེ་ཡིན་ན་ཡང། དེ་ནོ་ཡང་ནི་མིག་རྒྱང་རིང་པོ་བསམ་བློ་གཏོང་བྱས་ནས་ཡོན་ཏན་ཡོད་མཁན་ཡིན་ན་ཁོ་ལ་ཁ་གཏད་བཅག་རྒྱུ་ཡོད་མ་རེད། དེ་བཞིན་གནོད་བྱེད་ཉམ་ཆུང་བ་འགའ་ཡང་ཁྱད་དུ་གསད་མི་བྱ། ཁོ་ལ་ཁྱད་དུ་གསོད་རྒྱུ་ཡོད་མ་རེད་ཁོ་ལ་མཐོང་ཆུང་བྱེད་རྒྱུ་ཡོད་མ་རེད། ཁོ་རྩ་ཆེན་པོ་རེད་ཟེར་ནས་ཁོ་ལ་གུས་ཞབས་བྱེད་དགོས་དགོས་རེད། འདི་ལྟར་དམྱལ་བའི་སྲོག་མང་དུ་ཐུགས་རྗེ་ལྡན་རྣམས་དེ་ཡི་དཔུང། དེ་བྱེད་དགོས་ཡའི་རྒྱུ་མཚན་ག་རེ་རེད་ཟེར་ན་དམྱལ་བའི་དམྱལ་བའི་གི་སྡུག་བསྔལ་དང་དམྱལ་བའི་གི་སྲུང་མ་གཤིན་རྗེ་ལས་མཁན་ལ་སོགས་པ་ཚང་མ་ཐམས་ཅད་ཁོ་གི་རྒྱབ་རྩ་རེད། སེམས་ཁྱེད་ཉམ་ཆུང་བ་ཞིག་རེད་ནས་ཁོའི་རྒྱབ་རྩ་དེ་ནས་སྟོབས་ཆེན་པོ་ཞེ་དྲག་ཡོད་རེད་ཕྱོགས་གཅིག་ནས་དམྱལ་བའི་སྲུང་མ་དང་དམྱལ་བའི་ལྕགས་སྲེག་གི་ས་ཆ་ལ་སོགས་པ་དེ་ཚོ་ཚང་མ་ཐམས་ཅད་ཁོ་ཡི་དཔུང་རེད་ཁོ་གི་རྒྱབ་རྩ་རེད། ཕྱོགས་གཅིག་ནས་དེ་ནས་སངས་རྒྱས་བཅོམ་ལྡན་འདས་ཚང་མ་ཐམས་ཅད་ཁོ་ཡི་རྒྱབ་རྩ་རེད། དེ་རེད་དགོས་ཡ་རྒྱུ་མཚན་ག་རེ་རེད་ཟེར་ན་སེམས་ཅན་ཉམ་ཆུང་བ་ཞིག་ཡིན་ནའི་རང་ལ་གནོད་པ་བྱེད་མཁན་ཡོད་ན་སོ་སོ་རང་ཡང་དེ་ལ་གནོད་ལན་བྱས་བྱས་ནས་ཁོ་ལ་བཟོད་པ་མ་བསྒོམས་པ་བྱས་ནས་ཁོ་ལ་གནོད་པ་བྱས་པ་ཡིན་ན་ད་ནི་རང་གི་ལས་ཀྱི་འབྲས་བུ་དེ་ཡིན་ན་དམྱལ་བ་ན་འགྲོ་དགོས་རེད་བ། དམྱལ་བ་ན་འགྲོ་གི་ས་ནི་སངས་རྒྱས་བཅོམ་ལྡན་འདས་རྣམས་ཀྱི་ཐུགས་མི་དགྱེས་པ་ཅིག་དང། ཡིད་ཁྲེལ་དགོས་ཅིག་ཐུགས་ཁྲེལ་དགོས་ཅིག་ཆགས་པ་རེད་བ་ཐུགས་རྗེ་ལྡན་རྣམས་དེ་ཡི་དཔུང། དེ་ལྟར། དེ་ལྟར་དམངས་ཀྱིས་རྒྱལ་གཏུམ་བཞིན་སེམས་ཅན་རྣམས་ནི་མགུ་བར་བྱ། དེ་ལྟར་དམངས་ཀྱིས་རྒྱལ་གཏུམ་བཞིན་ཟེར་ཏེ། ང་ཚོ། འབངས། མི་སེར་འབངས་ཚང་མ་ཐམས་ཅད་རྒྱབ་རྩ་འདྲ་མིན་དེ་རྒྱལ་པོ་རེད། ཁ་གཏད་ན་ནི་མཐར་ཐུག་དེ་རྒྱལ་པོ་ལ་ཐུག་འགྲོ་གི་རེད་བ། སེམས་ཅན་རྣམས་ནི་མགུ་བར་བྱ་ཟེར་དེ་འདྲ་ཡིན་ཙང་སེམས་ཅན་རྣམས་ནི་མགུ་བར་བྱ་རྒྱལ་པོ་ལྟ་ཞིག་ཁྲོས་ན་ཡང་སེམས་ཅན་མི་མགུ་བྱས་པ་ཡིས་མྱོང་བར་འགྱུར་བ་མྱོང་བར་འགྱུར་བ་གང་ཡིན་པ་དམྱལ་བའི་གནོད་པ་དེས་བྱེད་དམ། སེམས་ཅན་མགུ་བར་ངེས་པར་དུ་བྱེད་དགོས་ཀྱི་རེད། སེམས་ཅན་མགུ་བར་བྱེད་པ་ཡིན་ན་ཕན་ཐོགས་ཆེན་པོ་ཞེ་དྲག་ཡོང་གི་རེད། སེམས་ཅན་མགུ་བར་བྱེད་པ་ཡིན་ན་དེ་ནས་ག་རེ་བྱས་ཐུབ་ཀི་རེད་ཟེར་ན་དེ་ནས་དམྱལ་བའི་སྲུང་མ་ལ་སོགས་པ་དེ་ཚོས་ཀྱིས་རང་ལ་གནོད་པ་བྱེད་ཀྱི་མ་རེད་ལ་ཐུགས་རྗེ་ཆེན་པོ་དང་ལྡན་པའི་སངས་རྒྱས་རྣམས་ཀྱིས་རང་ལ་ཐུགས་དགྱེས་པ་ཡོང་བྱས་ནས་བསོད་ནམས་ཀྱི་ཚོགས་དེ་ཡིས་ནས་རྒྱ་ཆེན་པོ་མང་པོ་ཞིག་བསགས་ཐུབ་ཀི་རེད་ཟེར། རྒྱལ་པོ་དེ་གིས་ཀྱེ་ཤེས་ནས་རང་ལ་ལྟ་སྟངས་ངན་པ་ལ་སོགས་པ་དེ་ཚོ་བྱས་བྱས་ནས་རང་ལ་ཁོང་ཁྲོ་ཟ་བ་ལ་སོགས་པ་དེ་ཚོ་བྱས་པ་ཡིན་ནའི་དམྱལ་བ་ན་འགྲོ་ཡས་བྱས་དང་དམྱལ་བ་ན་མར་གཏོང་ཐུབ་ཡས་དེ་འདྲ་ཡིན་ན་རྩ་བ་ནས་བྱས་ཐུབ་ཀི་མ་རེད། སེམས་ཅན་མི་མགུ་བར་བྱེད་པ་བྱས་ནས་སེམས་ཅན་ལ་གནོད་པ་བྱས་པ་ཡིན་ན་ངན་སོང་གསུམ་དུ་མར་ལྷུང་བར་བྱེད་ཀྱི་རེད་ཁོ་གཉིས་གནོད་བྱེད་པ་ཡིན་ན་གནོད་ཆེ་ཆུང་ཞེ་དྲག་ཤུགས་ཚ་རེད། གཅིག་ལ་གནོད་པ་ཆེན་པོ་བྱེད་ཐུབ་ཀྱི་རེད་གཅིག་གནོད་པ་དེ་ཙམ་ཞིག་བྱེད་ཐུབ་ཀྱི་མ་རེད། མྱོང་བར་འགྱུར་བ་གང་ཡིན་པ་དམྱལ་བའི་གནོད་པ་དེས་བྱེད་དམ་ཟེར། རྒྱལ་པོ་མི་མགུ་བར་བྱེད་པ་དེས་ནི་དམྱལ་བའི་གནོད་པ་བྱེད་ཐུབ་ཀྱི་མ་རེད་སེམས་ཅན་མི་མགུ་བར་བྱེད་པ་དེས་དམྱལ་བའི་གནོད་པ་བྱེད་ཐུབ་ཀྱི་རེད། རྒྱལ་པོ་ལྟ་ཞིག་མགུ་ན་ཡང་ཟེར། སེམས་ཅན་མགུ་བར་བྱས་པ་ཡིས་ཐོབ་པར་འགྱུར་བ་གང་ཡིན་པ་སངས་རྒྱས་ཉིད་སྦྱིན་མི་སྲིད་དོ།

སངས་རྒྱས་གོ་འཕང་དེ་ཡིན་ན་དུས་ནམ་ཡང་ནི་སྦྱིན་ཐུབ་ཀྱི་མ་རེད། སེམས་ཅན་གྱིས་སངས་རྒྱས་ཀྱི་གོ་འཕང་དེ་སྦྱིན་ཐུབ་ཀྱི་རེད་རྒྱལ་པོ་གྱིས་སངས་རྒྱས་ཀྱི་གོ་འཕང་སྦྱིན་ཐུབ་ཀྱི་མ་རེད། དེ་འདྲ་ཡིན་ཙང་རྒྱལ་པོ་དེ་ལས་སེམས་ཅན་ལ་གནོད་པ་བྱེད་པ་དེ་ཡིན་ན་ནི་ང་རང་ཚོ་འཛེམ་དགོས་ཀྱི་རེད། ད་གིན་རྒྱལ་པོ་གྱི་བློན་པོ་གཅིག་ལ། བློན་པོ་གཅིག་གིས་རང་ལ་གནོད་པ་བྱེད་ཁ་ཡོང་གི་འདུག་ནི་ཁོ་ཡི་ཉམ་ཆུང་བ་རེད་དེ་ཡིན་ནི་ཁོ་རྒྱལ་པོ་དེ་ལ་བསམ་བློ་བཏང་བྱས་ནི་ཕར་གནོད་པ་བྱེད། མ་བྱེད་པ་རེད་བ། ཕར་གནོད་པ་མ་བྱས་བའི་ཕྱིར་ན་ཁོ་ལ་ཕེབས་ཐག་བཅད་ནས་མ་ནི་ཁོ་ཕར་གནོད་པ་བྱས་པ་ཡིན་ན་ཁོ་གི་རྒྱབ་རྩ་དེ་རྒྱལ་པོ་ཡོད་རེད་གསུངས་བསོད་ནམས་ཀྱི་ཞི་ཡོད་རེད་བ། ལྷ་ཟེར་བྱས་ནས་སེམས་ཅན་གྱི་རྒྱབ་རྩ་དེ་ཡིན་ན་སངས་རྒྱས་ཐམས་ཅད་ཡོད་རེད་ལ་དམྱལ་བའི་སྲུང་མ་ཡོད་རེད་ཟེར། དེ་ཡིན་ཙང་སེམས་ཅན་ལ་མགུ་བར་བྱས་པ་ཡིན་ན་ཡང་ཕུན་སུམ་ཚོགས་པ་སངས་རྒྱས་ཀྱི་གོ་འཕང་དེ་ཐོབ་ཀྱི་རེད་རྒྱལ་པོ་མགུ་བར་བྱས་པ་ཡིན་ན་ཕུན་སུམ་ཚོགས་པ་སངས་རྒྱས་ཀྱི་གོ་འཕང་ཐོབ་ཐུབ་ཀྱི་མ་རེད། རྒྱལ་པོ་ག་ཚད་ཁྲོ་བ་ཡིན་ན་ཡང་དེ་ནས་ཚེ་འདི་ལ་གནོད་པ་བྱེད་ཐུབ་ཀྱི་མ་གཏོགས་པ་ནས། ཚེ་རབས་ཕྱི་མ་རྣམས་སུ་གནོད་པ་བྱེད་ཐུབ་ཀྱི་མ་རེད་སེམས་ཅན་མི་མགུ་བར་བྱེད་པ་དང་སེམས་ཅན་ལ་གནོད་པ་བྱེད་པ་ཡིན་ན་ཚེ་རབས་ནས་ཚེ་རབས་ཀྱི་བར་དུ་ཕོངས་པར་བྱེད་ཀྱི་རེད་ཟེར་ནས་དཔེ་དང། དོན་གཉིས་ཀྱི་སྒོ་ནས་བཤད་ཡིན་པ་རེད་སེམས་ཅན་མགུ་བར་བྱས་པ་ཡིས་ཐོབ་པར་འགྱུར་བ་གང་ཡིན་པ་སངས་རྒྱས་ཉིད་སྦྱིན་མི་སྲིད་དོ་སེམས་ཅན་མགུ་ལས་བྱུང་བ་ཡི་མ་འོངས་སངས་རྒྱས་འགྲུབ་ལྟ་ཞོག་ཚེ་འདི་ཉིད་ལའང་དཔལ་ཆེན་དང་གྲགས་དང། སྐྱིད་འགྱུར་ཅིས་མ་མཐོང། ད་སེམས་ཅན་མགུ་བ་ཤ་སྟག་བསྒྲུབས་པ་ཡིན་ན། ཚེ་རབས་ཕྱི་མ་རྣམས་སུ་དེ་འདྲའི་ངན་སོང་ལས་ཐར་པ་དང། དེ་ནང་བཞིན་བྱས་ནས། ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ལ་སོགས་པ་ཚང་མ་ཐམས་ཅད་དེ་ནས་སེམས་ཅན་མགུ་བ་བྱས་པ་ལ་བརྟེན་ནས་ཡོང་དགོས་པ་རེད། དེ་ཡོང་བ་ཡིན་ཙང་སེམས་ཅན་མགུ་ལས་བྱུང་བ་དེ་དེ་ཙམ་གྱིས་མ་ཟད། མ་འོངས་པ་ན་སངས་རྒྱས་ཀྱི་གོ་འཕང་ཐོབ་པ་ཨ་ཅང་ཅང་དེ་བཤད་མི་དགོས་པ་བྱས་ནས་ཚེ་འདི་ཉིད་ལ་ཡང་དེ་ནི་ཕུན་སུམ་ཚོགས་པ་ཚང་མ་ཐམས་ཅད་ཡོང་གི་རེད། སེམས་ཅན་མགུ་བ་བྱེད་སེམས་ཅན་དགའ་བ་བྱེད་སེམས་ཅན་ལ་ཁོང་ཁྲོ་མ་ཟ་གནོད་མ་བྱེད་པ་ཡིན་ན་ནི། དཔལ་འབྱོར་ཕུན་སུམ་ཚོགས་པ་ལ་སོགས་པ་ཆེན་པོ་དང། གྲགས་པ་ཕུན་སུམ་ཚོགས་པ་ལ་སོགས་པ་དང་སྐྱིད་དེ་ལ་ནི་ལུས་སེམས་ལ་སྐྱིད་པོ་ཡོང་བ་དེ་འདྲ་ནི་བདེ་བ་ཅོང་ཅུང་ཉུང་བའི་ཚང་མ་ཐམས་ཅད་སེམས་ཅན་མགུ་བ་ལ་བརྟེན་ནས་ཡོང་ཐུབ་ཀྱི་རེད། འཁོར་ཚེ་བཟོད་པས་མཛེས་སོགས་དང་ད་འཁོར་བ་འཁོར་བ་དེའི་ཚེ་ན་རང་ཚོ་འཁོར་བ་ལས་མ་ཐར་ནས་ཐར་པ་མ་ཐོབ་ཚུན་གྱིས་ཐུག་ན་འཁོར་བ་མི་བདེ་གི་རོ། དེའི་ཚེ་ན་ཡང་དེ་ནི་བཟོད་པའི་གི་འབྲས་བུ་དེ་ལ་ལུས་མཛེས་པ་ལ་སོགས་པ། ལུས་བཟང་པོ་ལ་སོགས་པ་ཚོ་བཟོད་པའི་འབྲས་བུ་རེད་བ། རྣམ་སྨིན་གྱི་ཡོན་ཏན་རྣམ་སྨིན་ཡོན་ཏན་བརྒྱད་དེ་སེམས་ཅན་ལམ་རིམ་ཆེན་མོ་ན་ཡོད་རེད་བ། རྣམ་སྨིན་ཡོན་ཏན་བརྒྱད་དེ་ཡིན་ན་ནི་གཟུགས་ཕུན་སུམ་ཚོགས་པ་སེམས་ཅན་ཞེས་བ་རེད་གཟུགས་ཕུན་སུམ་ཚོགས་པ་དེ་གཙོ་བོ་རྒྱུ་དེ་ག་རེ་སྒྲུབ་དགོས་རེད་ཟེར་ན་བཟོད་པ་སྒོམ་དགོས་རེད་བ། འོ་དེ་འཁོར་བ་ན་འཁོར་བ་དེའི་ཚེ་ན་ཡང་དེ་ནས་བཟོད་པའི་གི་འབྲས་བུ་ལུས་མཛེས་པ་ལ་སོགས་པ་དང། དེ་ནས་གོས་གསར་བ་རྙེད་པ་ལ་སོགས་པ་དང་འོ་དེ་འདྲ་ཡོང་གི་རེད། ནད་མེད་པ་དང། ན་ཚ་མེད་པ་དང།

སྐྱེ་བ་ཕྱི་མ་གི་ཕུན་སུམ་ཚོགས་པ་སངས་རྒྱས་ཀྱི་གོ་འཕང་མན་ཆད་དེ་ཡང་དེ་ནས་བཟོད་པ་བསྒོམས་པའི་འབྲས་བུ་རེད་ཟེར་ད་བཟོད་པ་བསྒོམས་པ་དེ་ཡིན་ན་མཆོག་ཏུ་གྱུར་པ་རེད་བཟོད་པ་སྒོམ་ས་དེ་ག་རེ་སྒོམ་དགོས་རེད་ཟེར་ན་གནོད་བྱེད་ཡོང་མཁན་གྱི་དགྲ་བོ་དེ་དག་ལ་བལྟས་ནས་སྒོམ་དགོས་དགོས་རེད་དེ་སྒོམ་དགོས་ཡོད་ཙང་སྦྱིན་པའི་ཞིང་ལས་ཀྱང་བཟོད་པའི་ཞིང་དེ་དཀོན་པ་རེད། སྦྱིན་པའི་ཞིང་དེ་ག་རེ་རེད་ཟེར་ན་སློང་མོ་འགྲོ་མཁན་ལ་སོགས་པ་དེ་ཚོ་མང་པོ་ཞེ་དྲག་ཡོད་རེད་བ། བཟོད་པའི་ཞིང་དེ་དཀོན་པ་དེ་ག་རེ་རེད་ཟེར་ན་རང་ཉིད་རང་གིས་སེམས་བཏུལ་བ་ཡིན་ན་རང་གིས་སེམས་དེ་གཅིག་པུ་བཏུལ་བྱས་ནས་བཞག་བཞག་པ་ཡིན་ན་རང་ལ་གནོད་བྱེད་མཁན་དེ་ཨ་ཉག་དཀོན་པོ་དཀོན་པོ་ཡོང་གི་རེད། སེམས་མ་བཏུལ་བ་ཡིན་ན་སེམས་མ་བཏུལ་བ་ལ་དེ་ནས་གནོད་བྱེད་མཁན་དེ་མང་རུ་འགྲོ་གི་རེད། རང་གིས་སེམས་བཏུལ་བ་ལ་དེ་ནས་གནོད་བྱེད་མཁན་དེ་ཉུང་རུ་འགྲོ་གི་རེད། གནོད་བྱེད་མཁན་ཉུང་རུ་འགྲོ་བ་ཡིན་ན་ནི་བཟོད་པ་སྒོམ་ས་གི་རྟེན་དེ་དཀོན་པོ་ཆགས་རེད་བ། བཟོད་པའི་ཡུལ་དེ་དཀོན་པ་དང། སྦྱིན་པའི་ཡུལ་དེ་འབེལ་བ་རེད། དེ་ཡིན་པ་རེད། བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་ལས་བཟོད་པ་བསྟན་པ་ཞེས་བྱ་བ་སྟེ་ལེའུ་དྲུག་པའོ། ད་ལེའུ་དྲུག་པ་དེས་ཁོང་ཁྲོ་གི་གཉེན་པོ་བསྟེན་ནས་བཟོད་པ་བསྒོམ་ཡག་དེ་ཡི་ས།